ཕྱི་ཟླ་བཅུ་པ་ཚེས་བཅུ་གཅིག་གཟའ་ཟླ་བ་ནས་བཟུང་ཁྱེད་རང་གིས་ག་རེ་བྱེད་ཆོག་གི་ཡོད་མེད་དང། ད་དུང་ཏོག་དབྱིབས་སྔོན་འགོག་གི་ཞིབ་ཕྲ་ཡི་སྒྲིག་གཞི་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། དེ་ཡང་ཏོག་དབྱིབས་འགོག་ཁབ་ཆ་ཚང་བརྒྱབ་ཚར་ཡོད་མེད་ནང་ལ་སྒྲིག་གཞི་ནས། མི་གྲངས་བཅུ་མན་ཆད་ཁྱེད་རང་གི་ནང་ལ་འགྲོ་འོང་བྱེད་ཆོག་གི་ཡོད་པ་དང། དེའི་ནང་ཕྲུ་གུ་ལོ་བཅུ་གཉིས་མན་རྣམས་གྲངས་ཀ་ཡི་ནང་ཚུད་ཀྱི་མེད་པ་རེད། ཁང་པ་ཡི་ཕྱི་ལོགས་སུ་མི་གྲངས་ཉི་ཤུ་ནས་ཡར་སྤར་ཏེ་སུམ་ཅུ་མན་ཆད་འདུ་འཛོམས་བྱེད་ཆོག་གི་ཡོད་པ་དང། ཆང་ས་མཛད་སྒོ་དང་འདས་མཆོད་སོགས་ལ་མི་གྲངས་ལྔ་བཅུ་ནས་ཡར་སྤར་ཏེ་བརྒྱ་མན་ཆད་འདུ་འཛོམས་བྱེད་ཆོག་གི་ཡོད་པ་རེད། ལུས་སྦྱོང་དང་ཁང་པའི་ནང་ལོགས་ཀྱི་སྤྲོ་གསེང་ཁག་དེ་བཞིན་རྩེད་རིགས་ཁག་ལ་འགྲོ་བཞུད་བྱེད་ཆོག་གི་ཡོད་པ་རེད། ཡང་བཟའ་བཏུང་ཞབས་ཞུ་ཁག་ལ་མི་གྲངས་ཉི་ཤུ་མན་ཆད་མཉམ་སྡོད་དང་མཉམ་མངགས་བྱེད་ཆོག

are looking forward to opening up on Monday, but it is important that people, as we do, we do it safely. Please remember that it's critical that you continue to wear your masks where they're required, continue to maintain that physical distancing, and most importantly, do not go out and about if you have COVID symptoms. Instead,

ཕྱི་ཟླ་བཅུ་པ་ཡི་ཚེས་ཉི་ཤུ་རྩ་ལྔ་ཉིན་སློབ་གྲྭ་དངོས་སུ་བསྐྱོད་རྒྱུ་དང། དེ་མིན་འཛིན་གྲྭ་གསུམ་པ་ནས་བཅུ་པ་བར་གྱི་སློབ་ཕྲུག་ཚང་མ་བདུན་ཕྲག་གཅིག་གི་སྔོན་ལ་འཚོགས་འཆར་ཡོད་འདུག། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།